ཆོས་མཐུན་གྱི་བསླབ་བྱ་ཟེར་ན་ཆོག་གོ། གང་ལྟར་ཆོས་དང་འབྲེལ་བའི་སྒོ་ནས་མི་ཚེ་དོན་ལྡན་ཟིག་གཏོང་ཚུལ། ད་ལྟའི་མི་ཚེ་གི་སྐོར་ནི་འུ་ཅག་ཁ་བརྡ་ཡང་མི་འདུག་དེའི་སོང་ཚེ་གི་ད་ནམ་རྒྱུན་ནི་འུ་ཅག་གི་ཁ་ནང་བཟུང་དོགས་ནས། ད་མི་རྟག་པ་ཟེར་ན་འུ་ཅག་གི། རང་གིས་ད་སྤྱིར་བཏང་གི་ཞ་ཡི་ཆུང་ཆུང་ཟིག་ཡིན་ན། ཐམས་ཅད་པོ་མི་རྟག་པ་རེད་འཆི་བ་མི་རྟག་པ་རེད་ཟེར་གྱི་འདུག་ན་འདིའི་མི་ཚེ་གི་ད་ཚར་ཚུལ་ཡོད་ནི་རེད།

དེ་ཡི་སོང་ཙི་ཀི་ད་ང་ཆོ་གིས་མི་རྟག་པ་མི་རྟག་པ་ཟེར་ཙི་ཀི་འོག་གི་མྱི་ཟིག་ཡིན་ཕྱིན་ནམ་རྒྱུན་ནས་ན་ཁ་ནང་འཕྲད་སྐུབ་བཟུང་དོ་ནི་དོན་དག་ཟིག་རེད། འཕྲད་སྐུབ་བཟུང་དོ་ནི་དོན་དག་ཟིག་ཡིན་ནི་མ་ཚད་ཁོ། ཆོས་ལུགས་ཀྱི་སྤྱིར་བཏང་གི་མིང་ཚིག་ཙམ་མ་ཡིན་པར་དངོས་ཡོད་གནས་ཚུལ་གྱི་ཐོག་ནས་ར་བརྟག་དཔྱད་རྒྱབ་ན་བཤད་རྒྱུ་ཡོད་ནི་དེ་མོ་ཟིག་རེད།

སངས་རྒྱས་དེ་དངོས་པོའི་གནས་ལུགས་གསར་དུ་ཐོག་མར་རྙེད་མཁན་གི་གནས་སྐབས་ནང་སངས་རྒྱས་ཐམས་ཅད་མཁྱེན་པ་བློ་གྲོས་རྒྱས་པ་ཟེར་དེ་རེད་བཏགས་ནི་རེད་མ་གཏོགས་དངོས་པོའི་གནས་ལུགས་སངས་རྒྱས་མ་བྱོན་པའི་ཡར་སྔོན་ནས་འདུས་བྱས་ཐམས་ཅད་མི་རྟག་པ་རེད་མ་གཏོགས་སངས་རྒྱས་བྱོན་ནས་འདུས་བྱས་ཐམས་ཅད་མི་རྟག་པ་ཅིང་སངས་རྒྱས་མ་བྱོན་གོང་གི་ཡར་སྔོན་གི་རི་ར་བ་ཁང་ཁྱིམ་ཐམས་ཅད་རྟག་པ་ཡིན་ནི་དེ་མོ་ཟིག་མ་རེད། རྫོགས་པའི་སངས་རྒྱས་རྣམས་བྱུང་ཡང་རུང་མ་བྱུང་རུང་དངོས་པོ་ཀུན་གྱི་གནས་ལུགས་ཀྱང་འགྱུར་བ་རྩ་བ་ཉིད་ནས་ཡོད་བ་མ་རེད། དེའི་ཚིག་གི་སངས་རྒྱས་གིས་དངོས་པོའི་གནས་ལུགས་དག་གི་ཆ་ག་གསུངས་ནི་རེད་ཆོས་རྣམས་ཀྱི་ཤེས་བྱེད་ཀྱི་བདེན་དོན། དེ་གི་ཤེས་བྱེད་བདེན་དོན་ཆི་མོ་ཟིག་རེད་ཟེར་ན་གང་ཞིག་རྒྱུ་རྐྱེན་ནས་སྐྱེ་བ་ཐམས་ཅད་ཁོ་སྐད་ཅིག་སྐད་ཅིག་ཙམ་ལའང་གནས་རྒྱུ་མེད་པ་འགྱུར་བ་འགྲོ་བའི་རང་བཞིན་ཅན་ཟིག་རེད་ཟེར་ནི་རེད། དཔེར་ན་འུ་ཅག་གིས་ཅ་ལག་ཟིག་གམ་ཚོང་ཁང་ནང་ན་ལོ་བཅུ་ཐམ་པ་ལོ་ཉི་ཤུ་ཐམ་པ་ལོ་སུམ་ཅུ་ཐམ་པ་བཞག་བཞག་ན་མདུན་ཅོག་ཟིག་འདྲ་ཟིན་ན་ཁོ་ག་ལེ་ག་ལེ་ག་ལེ་རྙིང་བ་ལོག་སོང་བ་མ་རེད། དེ་ཁོ་རྙིང་བ་ལོག་སོང་དུས་ན་ཁོ་རྙིང་བ་ལོག་རྒྱུ་གི་འགྱུར་བ་དེ་འགྱུར་བ་ཆུང་ཆུང་འགྱུར་བ་ཕྲ་མོ་རྣམས་རིམ་གྱིས་རིམ་གྱིས་ཚོགས་ནི་དེ་འདྲ་གི་འགྱུར་བ་རགས་པ་ཟིག་ང་ཚོའི་མིག་ལམ་མངོན་ཡོང་བ་རེད་མ་གཏོགས། འགྱུར་བ་ཕྲ་མོ་ཕྲ་མོ་རྣམས་ལྷན་ཅིག་ཏུ་མ་ཚོགས་ན་འགྱུར་བ་རགས་པ་དག་མྱིག་ལམ་འཆར་རྒྱུ་ཡོད་ནི་མ་རེད་ཟེར་ན། དཔེར་ན་ཁོ་ལོ་བཅུ་ཐམ་པའི་རིང་ལ་ཅ་ལག་ཟིག་རྙིང་བ་ཆགས་སོང་ན་དེའི་ཅ་ལག་དེ་ལོ་རེ་རེ་རེ་རེ་གི་ནང་འགྱུར་བ་སོང་བཅུ་ཐམ་པ་ལྷན་ནེ་ཚོགས་སོང་ནི་རེད། ལོ་གཅིག་གི་རིང་གི་འགྱུར་བ་དེ་ཡང་ཟླ་བ་རེ་རེ་རེ་རེའི་འགྱུར་བ་སོང་ནོ་ཚོགས་སོང་ནི་རེད། ཟླ་བ་རེ་རེ་གི་འགྱུར་བ་དེ་ཡང་ཉི་མ་རེ་རེ་གི་འགྱུར་བ། དེ་བཞིན་དུ་ཉི་མ་རེ་རེ་གི་འགྱུར་བ་དེ་ཡང་ཆུ་ཚོད་རེ་རེ་ཆུ་ཚོད་ཀྱི་སྐར་ཆ་རེ་རེའི་མཐར། ཁོ་འགྱུར་གི་མེད་ནི་དུས་ཚོད་ཟིག་རྩ་བ་ཉིད་ནས་འཇོག་རྒྱུ་ཡོད་བ་མ་རེད་གལ་ཏེ་ཁོ་སྐད་ཅིག་མ་གཅིག་ལ་འགྱུར་གི་མེད་ན་ཁོ་རྣམ་པ་ཐམས་ཅད་དུ་རྟག་པ་ཡིན་པར་ཐལ་བའི་སྐྱོན་ཡོད་ནི་རེད། དེའི་རྒྱུ་མཚན་གྱིས་མདོ་སི་ར་བསྡུས་ན་འཇིག་རྟེན་གྱི་ཁམས་གི་ད་རི་ར་བ་ཁང་ཁྱིམ་སྣོད་བཅུད་ཁོ་རྒྱལ་ཁབ་ཟིག་ཡིན་ན་ཁོ་ལམ་ལུགས་ཟིག་ཡིན་ན་ཁོ་སྒྲིག་ཁྲིམས་ཟིག་ཡིན་ན་ཁོ་དཔལ་འབྱོར་ཟིག་ཡིན་ན་ཡོངས་སུ་རྫོགས་པ་འགྱུར་ལྡོག་ཟེར་གི་འདུག་རྒྱུ་ཡིག་འབྲུ་འདི་གཉིས་ཀྱི་ནང་ན་འཕོ་འགྱུར་ཡོད་དགོས་ནི་དེ་མོ་གི་ཤེས་བྱ་ཟིག་རེད། དེའི་དུས་ང་ཆོ་གི་མྱི་རེ་རེ་གི་ཐོག་འདིར་ཡི་འདང་བརྒྱབ་ན་ཡང་མི་རྟག་པ་ཟེར་རྒྱུ་དེའི་སྒྲོམ་གི་ནང་ནས་འུ་ཅག་ཐར་གི་ཡོད་བ་མ་རེད་ང་ཚོ་དེ་མི་རྟག་པ་ཟེར་གི་འདུག་རྒྱུ་འདིའི་སྒྲོམ་དེའི་ནང་ན་གནས་དུ་ཡོད་ནི་གཟུགས་ཟིག་རེད་ཤེས་བྱ་ཟིག་རེད་དངོས་པོ་ཟིག་རེད་གང་ཟག་ཟིག་རེད་ར། དེ་ཡིས་སོང་ཟེར་གི་ངུ་དེ་ཅག་གི་སྟོང་གཅིག་རེད་ཟེར་ན་མི་འགུ། ཡིན་ན་ཡང་དེ་མོ་ཟིག་རེད་ཟེར་ན། དེ་ཡིས་སོང་ན་གི་གཉིས་གང་ལྟར་ང་ཚོ་མྱི་ཟིག་ཡིན་ན་མྱི་གི་མྱི་ཚེ་ཡིན་ན་འདྲ་གི་ང་ཚོའི་ཕྱིའི་སྐྱེ་མཆེད་ཡིན་ན་འདྲ་གི་ནང་གི་བསམ་བློ་ཡིན་ན་འདྲ་གི་ཡོངས་སུ་རྫོགས་པ་མི་རྟག་པ་ཟེར་གི་འདུག་རྒྱུ་ཆོས་ཉིད་དེའི་ནང་དེ་རིགས་བསྡད་བསྡད་བ་ནི་རེད་ཟེར་ན། དེ་ཡིས་སོང་ཅིག་གི་ང་ཅག་གི་འཇིག་རྟེན་འདིའི་སྟེང་གི་ལོ་ཆུང་ཆུང་ཡིན་ན་ལོ་འབྲིང་བ་ཡིན་ན་ལོ་རྒན་པ་ཡིན་ན་སུ་ཡིན་ན་ནམ་འཆི་ངེས་མེད་ཡིན་ཟེར་གྱི་འདུག་རྒྱུ་དེ་ཅིག་གི་བཤད་ཙམ་ནི་མིན་ནི་དངོས་གནས་དྲང་ནས་གི་སོ་སོའི་ཐོག་གྲུབ་བསྡད་ཡོད་ནི་ཆོས་ཉིད་ཟིག་རེད་ད། དཔེར་ན་གི་གཅིག་གི་དེང་སང་བརྙན་འཕྲིན་གི་ཁ་འདི་རིགས་ཕྱེ་ནི་གསར་འགྱུར་ནང་ཨ་ལྟ་རྒྱུ་ཅིག་གི་རི་ནུར་གོ་གི་འགལ་རྩིས་བཀལ་མདོག་གི་ས་འགུལ་རྒྱག་གོ་གི་གང་ལྟར་འཛམ་བུ་གླིང་འདིའི་ཐོག་མི་ཚེ་སྲོག་ཆག་འཇིག་བྱུང་ཅན་གྱི་དོན་རྐྱེན་མཐའ་ཡས་པ་ཟིག་ཉི་མ་རེ་རེ་དེ་རིགས་གཅིག་གི་ལྟ་གི་ཡོད་ནི་རེད་རིག་གི་ཡོད་ནི་རེད་ད། དེའི་སོང་ཅིག་གི་དེ་རིང་ཁོ་ཚོའི་ཐོག་ལ་བྱུང་ནས་ཆག་འཇིག་སང་ཉིན་འུ་ཅག་གི་ཐོག་ལ་བྱུང་མི་སྲིད་ཟེར་མི་སུ་ཡིན་ན་བཤད་ཐུབ་ཀྱི་མ་རེད་བསམ་འདུག་དེ་རིགས་སོང་ཅིག་གང་ལྟར་ནམ་འཆི་ངེས་མེད་ཟེར་གི་འདུག་རྒྱུ་དེ་ནི་ཐམས་ཅད་ཀྱི་ཐོག་ཡོད་ནི་གནས་ལུགས་ཟིག་རེད་ཅིག་བྱས་ན་དེ་ནི་ཀུན་པོས་ཤེས་རྟོགས་ཡོད་ནི་གནས་ལུགས་ཟིག་ཡང་རེད། རེད་དེ་དེ་གནས་ལུགས་དེ་ཤེས་རྟོགས་ཡོད་པ་ཙམ་གྱིས་ཕན་མི་ཐོགས་པར་ནམ་འཆི་ངེས་མེད་ཟེར་གི་འདུག་རྒྱུ་ཤེས་པའི་ཤེས་རབ་དེ་ང་ཚོའི་ནམ་རྒྱུན་མི་ཚེའི་ནང་བེད་སྤྱོད་ཅི་ཟིག་བྱས་གཏང་དགོས་གི་ཟེར་དེ་གི་ཅིག་གི་འདང་རྒྱག་དགོས་ནི་ཟིག།

འཆི་བ་མི་རྟག་པ་ཟེར་རྒྱུའི་གནས་ལུགས་དག་སོ་སོ་སོ་སོའི་དོན་དང་ལྡན་པའི་བྱ་བ་རང་རང་ལས་རིགས་གང་གི་ནང་ཡོད་ན་རྒྱུ་འབྲས་རྩ་བར་བཟུང་བའི་སྟེང་ནས་རང་དང་གཞན་ལ་ཕན་པའི་ལས་ཀ་ཟིག་དུས་ཚོད་གཅེས་འཛིན་བྱས་ལས་རྒྱུ་དག་ཤིན་ཏུ་གལ་ཆེན་པོ་རེད་བསམ་གོ། སློབ་སྦྱོང་བྱེད་མཁན་ཟིག་ཡིན་ན་དེ་རེད་དེ་མིན་ནས་ལས་རིགས་གང་དང་གང་ཡོད་ན་ད་སང་ཉིན་གནངས་ཉིན་སང་ཉིན་གནངས་ཉིན་ཟེར་ཧར་ཕྱི་བཤོལ་ཕྱི་བཤོལ་ཟེར་གི་འདུག་རྒྱུ་འདིས་མྱི་གི་མྱི་ཚེ་ད་མང་ཆེ་བ་འཕྲོ་བརླག་སོང་མྱི་གི་མྱི་ཚེ་འཕྲོ་བརླག་སོང་ནོ་དེས་མྱི་གི་མྱི་ཚེ་གི་ནང་གི་དོན་བྱ་མང་ཟིག་འཕྲོ་བརླག་འགྲོ་གི་འདུག།

འཛམ་གླིང་འདི་ན་ཆེས་དྲང་སྙོམས་ཅན་ནོ་དུས་ཚོད་རེད་ཆེས་མཐོན་པོ་སྲིད་འཛིན་བཞི་ཁོ་ཆེ་མི་སྲིད་ན་དམའ་མོ་སྤྱིར་བཏང་གི་སྤྲང་པོ་ཟིག་གི་བར་ཡིན་ན་དུས་ཚོད་ཟེར་གི་འདུག་རྒྱུ་དེ་གཅིག་པ་གཅིག་རྐྱང་འདྲ་མཉམ་གི་ངང་ནས་འཁོར་ནས་འགྲོ་ནི་རེད་མོད་མྱི་ངོ་ཆེན་ཟིག་ག་དུས་ཚོད་དལ་མོ་ཡིན་འཁོར་ངོ་ངན་པ་ཅན་ཟིག་ག་དུས་ཚོད་མགྱོགས་པ་ཡིན་འཁོར་རྒྱུ་འདི་སྲིད་པ་དུ་ཡོད་ནི་མ་རེད་ཨེ་ཟེར་ན་དུས་ཚོད་གི་འགྱུར་ལྡོག་ཟེར་ནོ་ད་འདི་མིག་གི་མཐར་ཐུག་གི་གནས་ལུགས་གི་ངང་གི་ཐམས་ཅད་པོ་འདྲ་མཉམ་ཡིན་ནི་རེད་གཅིག་པ་ཡིན་འཁོར་ནི་འགྲོ་གི་འདུག་མྱི་སུ་དང་སུ་ཡིན་ན།

གང་རེད་ཟེར་ན་སྤྱིར་བཏང་བོད་གི་རིག་གནས་ཀྱི་ནང་སྦྱིན་པའི་རིག་གནས་འདི་དར་ནི་རེད་ར་སྦྱིན་པ་ཟེར་ནོ་ད་སྒེར་ས་ཟེར་ནི་རེད། དེའི་ཅིག་གི་བོད་གི་སྲོལ་རྒྱུན་གྱི་སྦྱིན་པའི་རིག་གནས་འདི་རླབས་པོ་ཆེ་ཟིག་རེད་གི་ཅིག་དེ་སྐྱོན་བརྗོད་བྱེད་མི་དགོས་གི་ར་སྦྱིན་པའི་རིག་གནས་བརྟེན་ནི་གྲྭ་བ་གྲྭ་རྐྱང་མང་ཟིག་གི་མི་ཚེ་ཆོས་བཏང་ནི་ད་ལྷོ་མི་རིགས་ཉུང་ནི་རེད་སྦྱིན་པའི་རིག་གནས་བརྟེན་ནི་ལེ་དབར་སྟོང་ཕྲག་གི་བར་ཨ་སྐྱོ་ཆ་རྐང་ཐང་སོང་ཇོ་བོ་རིན་པོ་ཆེ་མཇལ་ཐུབ་ནི་རེད་སྦྱིན་པའི་རིག་གནས་བརྟེན་ནི་ད་ལོ་རྒྱུས་ཀྱི་ཐོག་ནས་འདི་ཟེར་ན་དོན་དག་མང་ཟིག་ནི་ཅིག་གི་སྦྱིན་པའི་རིག་གནས་བརྟེན་ནི་འདི་ཐོན་ནི་རེད།

དེའི་རྒྱུ་མཚན་ཅི་ཟིག་རེད་ཟེར་ན། དཔོན་གྱི་ཁ་ཡིན་ན་གཅིག་གིས་སྦྱིན་པར་ལྟ་བ་ཟེར་ན། རྒྱལ་ཁབ་གཞན་པ་ཡིན་ན་སྦྱིན་པའི་རིག་གནས་དར་ནི་རེད་ནུབ་ཕྱོགས་རྒྱལ་ཁབ་འདྲ་ཟེར་ན་ཨ་མི་རི་ཀ་འདྲ་ཟེར་ན་སྦྱིན་པའི་རིག་གནས་ཡོད་ནི་རེད། རིགས་དེ་སྦྱིན་པ་གཏོང་སྟངས་དེ་གི་ཆིག་ལྟ་ཡིན་ན་སོང་ནི་ད་ལྟ་ད་ད་ང་ཐིག་པ་ཟིན་ཐོང་སྐྱེས་ཙི་ཇཱ་ཟིན་ཐོང་སྐྱེས་ཙི་ཟིག་དེ་གཙང་གཙང་དུ་ཆོད་ནི་ཡོད་ནི་མ་རེད་ཟེར་ན་ད་གཙང་ན་བཞི་ནི་ཡོད་ནི་མ་རེད། ཁོ་ཚོའི་སྦྱིན་པའི་རིག་གནས་དེ་ཅི་མོ་ཟིག་རེད་ཟེར་ན། གཞའ་ཡིས་ལྷོད་གཡུག་མི་ཟ་གི། ལྷོད་གཡུག་བཞིན།

རྩ་འཛུགས་ཡོད་པའི་ངང་ནས་སོ་སོའི་མི་རིགས་དང་འདི་ཕ་མེས་འདི་ཀ་སི་ཡིན་ན་ལུས་ཀྱི་དགའ་གི་ཡོད་རེད་ར། ད་རེས་སོང་ན་ད་ཅིག་ལུང་བ་ཟིག་གི་ནང་ནས་ཡིན་ན་དེ་སྦྱིན་པའི་གཟིགས་དུ་སོ་འོ་ཧོས་ན་གཅིག་ཅར་ཡིན་ན་དེ། ལོ་ལོན་རྒན་འཁོགས་བདག་མེད་ད་རོགས་སྐྱོར་བརྩི་གི་རེད་ཀྱི་ད་ནད་པ་ཉམ་ཐག་གི་སྨན་ཡོན་གི་ཐོག་རོགས་རམ་འབུལ་རེད་ཀྱི་ད། ད་སྐབས་ཕྱི་རབས་པའི་གཞོན་སྐྱེས་ཡ། སློབ་སྦྱོང་ད་འདི་གི་ཐོག་ནུས་བ་བརྩི་གི་རེད་མདོར་ན་སྟབས་བདེ་བརྩི་གི། ད་ཧ་ལས་བའི་གལ་ཆེན་པོ་རེད་བསམ་གི་ད།

ཁོ་ཚོས་སྦྱིན་པ་དེ་གང་ན་དཀའ་ངལ་ཆེ་གི་གང་ཟིག་ན་གཏོང་དགོས་གི་ཏོ་ཁར་ཁ་ཞིམ་ཞིག་ཡིན་ན་བརྟག་ཞིབ་ཡི་ཁྱི་རོང་ན་སྒྲིག་འཛུགས་ཡོད་པའི་ངང་ནས་སྦྱིན་པ་དེ་ཡང་གཏོང་གི་ཡོད་ནི་རེད་ཟེར་ན་ད་སྔོན་ཆད་བོད་འདྲ་ཟིག་ན་དེ་མིན་གི་དཔལ་འབྱོར་ཆེན་པོ་དང་མ་རྩ་ཆེན་པོ་གཏོང་གི་ཡོད་མ་རེད་དེ་སྤྱིར་བཏང་མ་གཞི་ནས་དགེ་བ་སྒྲུབ་བྱེད་དཀའ་ཚེགས་གི་དུས་ཀྱི་དགེ་བའི་རྫས་དག་ཉུང་ཉུང་ཟིག་མིན་ན་རིག་རིག་ཡིན་ན

ལྷ་ཁང་གསེར་ཁང་ཡོད་པ་ཙམ་གྱི་སངས་རྒྱས་ཀྱི་བསྟན་པ་གནས་ཐུབ་ཡོད་བ་མ་རེད། སངས་རྒྱས་ཀྱི་བསྟན་པའི་འབྱུང་ཁུངས་རྒྱ་གར་འཕགས་པའི་ཡུལ་གྱི་ད་དེང་སང་ཉེ་དུས་སུ་ཕྱིར་ར་ཡང་བསྟན་པ་ཕྱིར་ར་གསོས་ནི་རེད་མིན་ན་སངས་རྒྱས་ཀྱི་བསྟན་པ་གནའ་ནས་འཇིག་ཚར་ནི་རེད། ད་དེ་སོང་ཙང་གི་ལྷ་ཁང་གསེར་ཁང་བཞེངས་ན་དགེ་རྩ་ཡོད་བ་རེད་དེ་ལྷ་ཁང་གསེར་ཁང་གི་སངས་རྒྱས་ཀྱི་བསྟན་པ་གནས་ཐུབ་ནི་མ་རེད་ཟེར་ན།

རྟོགས་ཀྱི་བསྟན་པ་ཙི་གུ་ལྷོ་མིའི་རིགས་ནི་བསམ་པའི་ནང་སེམས་བཟང་པོ་གསལ་བ་ཡིན་ནི་དོན་ཁྱེད་རང་ནི་བསམ་བློའི་ནང་གི་རྟོགས་པ་ཡར་རྒྱས་ཅི་ཙི་ག་སོང་ན་དེ་རྟོགས་ཀྱི་བསྟན་པ་རེད། དེ་གཉིས་ཀ་གཙོ་བོ་ནི་དགོས་ནི་རེད་ཟེར་ན་དག་གི། ལྷ་ཁང་གསེར་ཁང་ཟིག་ཡིན་ན་ད་ཅི་ཙི་ག་ཡིན་ན་གང་ལྟར་དེ་ཆེན་པོ་བཞེངས་ན་དགེ་བ་ཏན་ཏན་ཡོད་བ་རེད་དེ་དགེ་བ་རླབས་ཆེ་ཆུང་ཞིག་ན་དངོས་གནས་དྲང་གནས་གི་སངས་རྒྱས་ཀྱི་བསྟན་པ་རྣམ་དག་གནས་རྒྱུའི་ཐོག་ག་ཤུགས་བརྒྱབ་ན་དེ་ལས་གལ་ཆེན་པོ་ཟིག་མེད་གི་བསམ་དག་གི་གཅིག་རེད། གཉིས་ནི། དགེ་བ་ཟེར་ན་ཡིན་ད་མིན་གི་སོང་ནི་དགོན་པའི་ནང་བྱེད་དགོས་ཡི་ངེས་བ་ཡང་ཡོད་བ་མ་རེད་དངོས་གནས་དྲང་གནས་ཡོད་བ་མ་རེད། ད་གི་ཅི་དཔལ་འབྱོར་ད་དེ་མི་བརྩི་གི་རེད་ཡོད་ན་ཕྱི་རབས་པའི་བུ་ཕྲུག་ཕྱི་མ་འདི་དག་གི་ཤེས་ཡོན་སློབ་གསོ་དེ་ཚོའི་ཐོག་ག་བརྩི་གི་རེད་ཕར་གཏང་ཐུབ། དེ་བཞིན་དུ་ད་ཁོར་ཡུག་སྲུང་སྐྱོབ་འདི་ཟེར་ན་དེ་མི་རེད་གི་ཐོག་ག་ཕར་གཏང་ཐུབ། དེ་བཞིན་དུ་ཅིག་ལུང་བ་ཟིག་ཡིན་ན་དངོས་གནས་དྲང་གནས་གི་ཕན་ཚུན་ན་མཛའ་སེམས་ཡོད་པའི་ནང་ནས་ཅིག་ནད་པ་ཉམ་ཐག་ད་འདི་མི་གི་ཐོག་ག་བརྩི་གི་རེད་ཕར་གཏང་ཐུབ་བརྩི་གི་དེ་ལས་དགེ་བ་ཆེ་ནོ་ཡོད་ནི་མ་རེད་ཟེར་ན་དགེ་བ་སྒྲུབ་སའི་གནས་ཡིན་ན་དགོན་པའི་ནང་ཁོ་ན་སོང་ནི་ད་ཅིག

དང་པོ་སོ་སོས་ཐོས་བསམ་སློབ་གཉེར་བྱས་ནི་སངས་རྒྱས་ཀྱི་ཆོས་ཀྱི་ནང་གི་ངོ་བོ་གནས་ལུགས་གསལ་བོ་བྱས་ནི་དེ་ཉམས་སུ་བླང། རང་གི་ཇི་བཞིན་དུ་རྟོགས་པའི་ལམ་བརྒྱུད་ནི་ཤེས་བྱའི་གནས་ལུགས་དང་བླང་དོར་གྱི་འཇུག་ལྡོག་རིམ་པ་ཇི་མ་ཇི་བཞིན་གྱི་མིག་ཏུ། མཁྱེན་པའི་མིག་ཏུ། བརྩེ་བ་ཤུགས་དྲག་པོས་འགྲོ་བ་སེམས་ཅན་ཐམས་ཅད་དུ་ཞི་ལ་འཇུག་ཅིག་འོ་དེའི་སྒོ་ནས་སངས་རྒྱས་ཀྱི་བསྟན་པ་གནས་པར་ཤོག་ཅིག་ཡ་ཟེར་ནི་རེད། སངས་རྒྱས་ཀྱི་བསྟན་པ་ཅེས་ཟེར་གི་སངས་རྒྱས་ཀྱི་ཆོས་ཟེར་ན་ད